ད་ལོའི་ཨ་མི་རི་ཀའི་སྲིད་འཛིན་གྱི་འོས་བསྡུའི་སྐབས་སུ་གནད་དོན་ཇེ་མང་ཞིག་གི་ཐོག་ལ་གལ་གནད་ཆེན་པོར་ངོས་འཛིན་གྱིས་གླེང་སློང་ཧ་ཅང་ཤུགས་ཆེ་བྱས་དང་བྱེད་བཞིན་པའི་ནང་ནས་གཙོ་བོ་གཅིག་ནི་ཨ་མི་རི་ཀའི་ནང་ལ་ཁྲིམས་འགལ་གྱིས་འཛུལ་ཐབས་བྱེད་མཁན་ཕྱི་མི་གཞིས་སྤོ་བའི་གནད་དོན་དེ་ཡིན་པ་དེ་ནི་གཟའ་འཁོར་འདིའི་གཟའ་ཕུར་བུའི་ཉིན་སྲིད་དོན་ཚོགས་པ་གཉིས་ཀྱི་སྲིད་འཛིན་འོས་མི་སྟེ། ལས་ཐོག་སྲིད་འཛིན་ཇོ་བྷའི་ཏིན་དང་ཕྱོགས་འགལ་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་ཀྲོ་ནོལ་ཁྲམ་གཉིས་ཀས་ཨ་མི་རི་ཀ་དང་ལྷོ་ཕྱོགས་སུ་མེག་སི་ཁོ་བར་གྱི་ས་མཚམས་སུ་ཆེད་བསྐྱོད་གནང་གཏན་ཡིན་པ་འདི་ཡིས་གནད་དོན་དེར་གདེང་འཇོག་ག་འདྲ་ཞིག་བྱེད་པའི་རྟགས་མཚན་གསལ་པོར་མཐོང་གི་ཡོད་པ་རེད། དེ་ཡང་དེའི་ཉིན་སྐུ་ཞབས་བྷའི་ཏིན་གྱིས་ཨ་མི་རི་ཀའི་ཐེག་སཱས་མངའ་སྡེའི་གྲོང་རྡལ Brownsville ལ་ཆེད་ཕེབས་གནང་སྟེ་དེར་ཁོང་གིས་ཨ་རིའི་ས་མཚམས་ལྟ་སྲུང་བ་རྣམས་དང་དེ་བཞིན་ཁྲིམས་ལུགས་ཀྱི་ལྟ་རྟོག་པ་དང་གཞན་ཡང་ས་གནས་ཀྱི་འགོ་ཁྲིད་ཁག་དང་ཐུག་འཕྲད་གྲོས་མོལ་གནང་རྒྱུ་ཡིན་འདུག་པ་དང་ཕྱོགས་མཚུངས་ཉིན་དེ་རང་ལ་སྐུ་ཞབས Trump གྱིས Texas མངའ་སྡེའི་ས་གནས Eagle Pass ཞེས་པ། ཕྱི་མི་ཧ་ཅང་མང་པོས་ཨ་མི་རི་ཀའི་ནང་ལ་འཛུལ་སའི་ས་ཐིག་དེར་ཆེད་ཕེབས་གནང་རྒྱུ་ཡིན་འདུག། ད་རེས་སྲིད་འཛིན་བྷའི་ཏིན་དང་སྲིད་འཛིན་ཟུར་པ་ཁྲམ་གཉིས་ཆེད་ཕེབས་གནང་ཡུལ་གྱི་ས་གནས་དེ་གཉིས་ཀྱི་བར་ལ་རྒྱང་ཐག་ཀི་ལོ་མི་ཀྲར་ལྔ་བརྒྱའམ་མལ་ལེ་སུམ་བརྒྱ་བཅུ་གཅིག་ལས་མེད་པ་རེད། སྐུ་ཞབས་ཁྲམ་གྱིས་ཁོང་ནི་ཕྱི་མི་གཞིས་སྤོ་བས་ཨ་མི་རི་ཀའི་ནང་ལ་འཛུལ་རྒྱུར་བཀག་སྡོམ་ཤུགས་ཆེ་གནང་མཁན་དང་གནང་འདོད་ཡོད་མཁན་ཞིག་ཡིན་ཞེས་དང་ཁོང་གིས་ཨ་མི་རི་ཀའི་ས་མཚམས་སྲུང་སྐྱོབ་ལ་དོ་ཁུར་ཧ་ཅང་ཆེན་པོ་གནང་འཆར་ཡོད་པ་སོགས་ཀྱི་གཏམ་བཤད་གནང་བ་དང་དེ་བཞིན་ཁོང་གིས་ཉེ་ཆར་གཏམ་བཤད་གནང་བའི་ནང་ལ་ཡང་ཨ་མི་རི་ཀའི་ནང་ལ་འཛུལ་ཐབས་བྱེད་མཁན་གྱི་ཕྱི་མིའམ་ཡུལ་གྱར་བ་ཚོ་ནི་ང་ཚོའི་གཟུགས་ཁྲག་ལ་དུག་འཇུག་གི་ཡོད་རེད་དེ་ཚོ་ནི་སྨྱོན་པ་དང་ཁྲིམས་འགལ་བ་དུག་རྫས་ནག་འཚོང་པ་སོགས་རེད་ཅེས་གསུངས་ཏེ་སྐྱོན་བརྗོད་ཤུགས་ཆེ་གནང་བ་དང་ཆབས་ཅིག། ཕྱི་མི་གཞིས་སྤོ་བའི་ཐོག་ལ་བཀག་སྡོམ་མ་ཐུབ་པར་ས་མཚམས་ཀྱི་བདེ་འཇགས་ལ་གནོད་སྐྱོན་དོ་ཕོག་ཤུགས་ཆེ་བཏང་དང་གཏོང་བཞིན་པ་འདི་ནི་ལས་ཐོག་སྲིད་འཛིན་བྷའི་ཏིན་གྱི་བྱས་ཉེས་ཡིན་ཞེས་ཐེར་འདོན་གནང་སྟེ་ཁོང་སྐུ་ཉིད་ལ་སྲིད་འཛིན་དུ་འོས་འདེམས་བྱེད་མཁན་ཡིན་པའི་བཀོད་སྒྲིག་གནང་གི་ཡོད་པ་རེད། དེ་དང་ཕྱོགས་མཚུངས་དེ་སྔོན་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་སྐུ་ཞབས Trump ལ་སྲིད་འཛིན་གྱི་རྒྱལ་ཁ་ཐོབ་པའི་རྗེས། ཁོང་གིས་མེག་སི་ཁོ་ཡུལ་གྱིས་འགྲོ་གྲོན་གཏོང་རྒྱུ་ཡིན་སྐད་གསུངས་ཏེ། ལྷོ་ཕྱོགས་ས་མཚམས་ཀྱི་ཐོག་ལ་རྩིག་གྱང་ཁག་ཅིག་ཀྱང་གསར་རྒྱག་བྱེད་དུ་བཅུག་ཡོད་པ་དང། ཡང་སྐབས་གཅིག་ལ་ཡུལ་གྱར་བའི་ཁྲོད་དུ་ཕ་མ་དང་བུ་ཕྲུག་ཁ་བྲལ་བཏང་བ་སོགས་བྱུང་ཡོད་པ་རེད། དེ་ནས་ཕྱི་ལོ་ཉིས་སྟོང་ཉི་ཤུའི་ལོར་སྐུ་ཞབས Biden ལ་སྲིད་འཛིན་གྱི་འོས་ཤོག་ཐོབ་པའི་རྗེས་ཁོང་གིས་ཕྱི་མི་གཞིས་སྤོ་བའི་ཐོག་ལ་མི་སྤྱོད་དང་མཐུན་པའི་སྲིད་བྱུས་ཤིག་ལག་བསྟར་གནང་རྒྱུ་གནང་ཡོད་པ་རེད། ཡིན་ན་ཡང་ད་ཆ་གཟའ་འཁོར་རེ་རེའི་ནང་ལ་ལྷོ་ཕྱོགས་ས་མཚམས་ཁག་ནས་ཡུལ་གྱར་བ་སྟོང་ཚོ་མང་པོས་ཨ་མི་རི་ཀའི་ནང་ལ་ཁྲིམས་འགལ་གྱི་འཛུལ་ཐབས་བྱས་དང་བྱེད་བཞིན་པར་བརྟེན། སྐུ་ཞབས་སྦའི་ཏིན་གྱིས་དེ་དག་གི་ཐོག་ལ་སྟངས་འཛིན་དོ་དམ་བྱེད་པའི་སྲིད་ཇུས་ཤིག་ལག་བསྟར་མ་བྱེད་ཀ་མེད་ཐུག་གི་ཡོད་རེད། ཡང་སྦའི་ཏིན་གྱི་གསུང་དོན་ལ་ཉེ་ཆར་ཨ་མི་རི་ཀའི་གྲོས་ཚོགས་གོང་མའི་ནང་ལ་སྲིད་དོན་ཚོགས་པ་གཉིས་ཀའི་འཐུས་མི་རྣམ་པས་མང་མོས་ཀྱི་ཐོག་ནས་ཕྱི་མི་གཞིས་སྤོ་བའི་ཐོག་ལ་དམ་བསྒྲགས་རང་བཞིན་གྱི་སྒྲིག་ཁྲིམས་ཁག་ལག་བསྟར་བྱ་རྒྱུའི་གྲོས་འཆར་བཏོན་པ་དེར་ཁོང་ནས་རྒྱབ་སྐྱོར་གནང་རྒྱུ་གནང་ཡོད་པ་དང། ཕྱོགས་མཚུངས་གྲོས་ཚོགས་འོག་མའི་ནང་ལ་ཡང་སྤྱི་མཐུན་ཚོགས་པའི་འཐུས་མི་མང་པོ་ཞིག་གིས་ཐོག་མར་དེར་མོས་མཐུན་གནང་ཡོད་ཅེས་དང། ཡིན་ན་ཡང་དེའི་རྗེས་སུ་སྐུ་ཞབས Trump གྱིས་ཁྲིམས་འཆར་དེར་དགག་པ་བསྐྱོན་པའི་ཆ་ནས་འཐུས་མི་གྲངས་མང་དུ་གྱུར་པའི་གྲོས་ཚོགས་འོག་མའི་ནང་ལ་ཕྱི་མི་གཞིས་སྤོ་བའི་ཐོག་གི་ཁྲིམས་འཆར་གསར་པ་དེའི་ཐོག་གོ་བསྡུར་གནང་རྒྱུར་མོས་མཐུན་བྱུང་མེད་པ་རེད་ཅེས་གསུངས་འདུག། ད་ཆ་སྲིད་འཛིན་བཱི་ཏིན་གྱིས་ཕྱི་མི་གཞིས་སྤོ་བའི་ཐོག་ལ་ཚོད་འཛིན་དང་འབྲེལ་ས་མཚམས་ཀྱི་བདེ་འཇགས་སྲུང་སྐྱོབ་ཐོག་སྲིད་འཛིན་གྱི་དབང་ཆ་བེད་སྤྱད་པའི་སྒོ་ནས་བཀོད་ཁྱབ་ཞིག་གཏོང་འཆར་ཡོད་འདུག་ཡིན་ན་ཡང་དེ་ནི་གྲོས་ཚོགས་ནས་གཏན་འབེབས་གནང་པའི་ཁྲིམས་གཞི་ཞིག་མིན་པར་བརྟེན་དེར་ཕྱི་མི་གཞིས་སྤོ་བར་རྒྱབ་སྐྱོར་བྱེད་མཁན་ཚོགས་སྡེ་ཁག་གིས་ཁྲིམས་ཐོག་ནས་ཁ་མཆུ་རྒྱག་ངེས་ཆགས་ཡོད་འདུག། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།